འོ་ན་དེ་ང་ལ་ནི་སླ་བ་ཞེས་ས་དང་པོ་གཉིས་པ་གསུམ་པ་བཞི་པ་དུ་གསུངས་བ་ཐབས་མི་འཁྲུལ་འོ་ན་དགེ་བའི་བཤེས་གཉེན་སོ་སྐྱེའི་རིགས། ཚོགས་ལམ་དང་སྦྱོར་ལམ་ལའང་ཞུགས་ཐོག་མ། འོ་ན་དེ་ལ་ངས་ལྟ་ཚུལ་ཅི་ཞིག་བཟུང་ཟེར་ན། རེད་པ། ངས་ལྟ་ཚུལ་ཅི་བཟུང་ཟེར་ན། ཁོ་ཁོ་གི་ངོས་ནས་དེ་ཡིན་ན་ཡང། ང་ས་ང་དཔེར་ན་བྱང་ཆུབ་སེམས་དཔའ་ས་བརྒྱད་པ་བ་ཡིན་པའི་དབང་དུ་བཏང། ངའི་དགེ་རྒན་དེ་སོ་སོ་སྐྱེ་བོ་ཐ་མལ་པ་ཞིག་ཡིན་པའི་དབང་དུ་བཏང་ངའི་ངོ་སྐལ་ནི། སངས་རྒྱས་དངོས་སུ་མཐོང་དགོས་རེད།

འོ་ན་རྒད་མོ་ཞིག་གིས་ཁྱི་སོ་ལ་སངས་རྒྱས་ཀྱི། ཚེམས་རེད་བསམས་དད་པ་བྱས་དུས་རིང་བསྲེལ་བྱུང་རེད་ཁོ་ཁྱི་སོ་རེད། རིང་བསྲེལ་བྱུང་རེད་ཁོ་རང་གི་ངོས་ནས་ཁྱི་སོ་རེད། ཁོ་རང་གི་ངོས་ནས་སངས་རྒྱས་ཀྱི་ཚེམས་རེད། དེ་ཡིན་དུས་རང་རང་སོ་སོའི་སེམས་ཀྱི་རྣམ་རྟོག་གི་རྒྱུ་བ་ལ་བརྟེན་ནས་རང་གི་དེ་ནི། དེའི་ཐོག་ནས་སྟོང་ཉིད་ཀྱི་ལྟ་བ་ཡང་གཏན་ལ་ཕབ་རྒྱུ་བ་རེད། རང་གི་སེམས་ཀྱིས་ཕར་བཏགས་པ་ཙམ་མ་གཏོགས་པའི་རང་ངོས་ནས་གྲུབ་པ་མེད་ཞེས་རྒྱུ་དེ་དེ་ལྟར་བཞེད་དགོས་རེད།

བཤེས་གཉེན་བསྟེན་ཚུལ་གྱི་མ་ནོར་བ་དང་མ་འཆུགས་པ་དང། ཨཱ་ལས། ཤེས་རྒྱུད་གཞན་གྱིས་བསླབ་པ་ལ་སོགས་པའི་དགོས་པ་ཡང། དཔེར་ན་ངས་དཔེ་ཆུང་ཆུང་ཞིག་བཞག། ང་གྲྭ་ས་ལ་ལོ་བཅུ་ཐམ་པ་ཞིག་གི་ཐོག་ལ་ང་གྲྭ་ས་ལ་བསྡད། དེ་ལ་ང་དགེ་ཚུལ་གྱི་སྡོམ་པ་མ་གཏོགས་དགེ་སློང་གི་སྡོམ་པ་ཞུས་ཡོད་མ་རེད། ལོ་བཅུ་ནས་ལོ་ཉི་ཤུ་རྩ་གཅིག་གི་བར་ཐུག་ལ་ང་དགེ་རྒན་དང་ལྷན་དུ་བསྡད་ལས་བྱེད། ཕྱི་དྲོ་ཁ་ཟས་ཟ་མྱོང་མ་ངེས།

བསྒོམ། ད་ལྟ་བླ་མ་དེ་ཚོ་རྣམ་པ་རྟོགས་པ་མཐོན་པོ་ཡོད་ན་ཡང། རྟོགས་པ་མཐོན་པོ་ཡོད་ཀྱི་རེད་སྐྱེས་བུ་དམ་པ་ཀྱང་འདི་ཡིན་གྱི་རེད་ད་ནི་འོན་ཀྱང། ཕ་མའི་ཁུ་ཁྲག་ལས་གྲུབ་པའི་སྡུག་བདེན་གྱི་ཕུང་པོ་ཏག་ཏག་རེད་མ་གཏོགས་ཟག་མེད་ཀྱི་ཕུང་པོ། ཡེ་ཤེས་ཀྱི་རང་སྣང་ལས་གྲུབ་པའི་ཕུང་པོ་དེ་མ་རེད་དེ། ཟ་མ་ཟ་དགོས་འདུག་པ། སྐྱག་པ་གཏོང་དགོས་འདུག་པ། ཇ་འཐུང་དགོས་འདུག་པ་དེ་ཟག་བཅས་ཉེར་ལེན་གྱི་སྡུག་བདེན་གྱི་ཕུང་པོ་ཡིན་ཤེས་ཀྱི་རེད།

མི་ལས་ཀྱི་མར་པ་བསྟེན་པ་དང། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས། ལས། དེ་ནས་ཁྱུང་པོ་ལྷས་པའི་གུ། དེ་ནས་དབང་ཁང་གི་ལོགས་ལ་དེ་ནས་གསེར་ལེགས་བྱུག་པར་མཛད་པ་ལ་སོགས་པ། མཛད་འཕྲིན། རྒྱལ་ཚུགས། དུས་གསུམ་གྱི་ཐོག་ལས་ཡག་པོ། བསམ་བློ་གཏོང་དགོས། ལས་ཧ་གོ་ཐེར། དེ་མ་བྱས་ན་དེ་ནས་ཡག་པོ། ཨ། དེ་ཡིན་དུས། དེ་ནས་འཇམ་མགོན་བླ་མས་གིས་ཀྱང། ལས་ད་ལྟ་ངོས་བྱུང་དེ་སོང་བར་པ་དེ་ལྟ།

བདེ་གཤེགས་སྐུ་གསུམ་རྒྱན་གྱི་འཁོར་ལོ་ནི་ཐབས་མཁས་སྒྱུ་འཕྲུལ་དྲ་བའི་འཇོ་སྒེག་ལས་ཐ་མལ་ཚུལ་གྱིས་འགྲོ་བ་འདྲེན་མཛད་པའི་སྐྱབས་མགོན་ཐུགས་རྗེ་ཅན་ལ་གསོལ་བ་འདེབས། སངས་རྒྱས་ཐམས་ཅད་མི་ཕོད་ཀྱི་སྐུ་གསུང་ཐུགས། གསང་བ་གསུམ་ཐམས་ཅད་མི་ལྤགས་ཀྱི་འདུས་པའི་བདག་ཉིད་བླ་མ་དེ། དེ་ཡིན་དུས། ད་ལྟ་ངུ་ཆོག། གང་གི་ཐུགས་རྗེས་བདེ་བ་ཆེན་པོའི་དབྱིངས་སྐུ་གསུམ་གོ་འཕང་མཆོག་ཀྱང་སྐད་ཅིག་ལ་གློ་བུར་རྩ་བ་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱས་ཚེ་འཇམ་མགོན་བླ་མས། བཤེས་གཉེན་བསྟེན་ཚུལ་དུ་གཙོ་བོ་གྱིས་གསུངས་པ། བཤེས་གཉེན་བསྟེན་ཚུལ་དུ་གཙོ་བོ་ཞེས་ནི། བླ་མ་ཀུན་འདུས་སངས་རྒྱས་ཀུན་འདུས་ཆོས་སྐྱོང་ཀུན་འདུས་དགེ་འདུན་ཀུན་འདུས་ཡི་དམ་ཀུན་འདུས་མཁའ་འགྲོ་ཀུན་འདུས་སྐྱབས་གནས་ཀུན་འདུས་ཀྱི་བདག་ཉིད་རང་གི་དགེ་བའི་བཤེས་གཉེན་དེ་ཡིན་བསམ་པའི་བསམ་པ་སྐྱེ་དགོས་དེ་བསལ་ན། བླ་མ་དེར་མཛད་པ་ཕྲིན་ལས་རྒྱས་མི་རྒྱས་ཟེར་རྒྱུ་ཞིག་དང་འདྲ་བར་དེ་ལའང་ཡོན་ཏན་རྒྱས་མི་རྒྱས་ཐེ་ཚོམ་ཕུག་གི་མེད། བརྒྱ་ཆ་བརྒྱ་ཐམ་པ་ཡོད་རེད།

དེས་ལ་དེ་ནི་དེ་འདྲ་མ་ཡིན་པར་ཆོས་སྒྲུབ་པའི་ཁོམ་ལོང་འོད་ཟེར་དུས་སྐབས་ཡོད་པ་ཡིན་པས་ན་དལ་བ། དེ་མོ་མ་བྱེད། ཧོ། འབྱོར་བ་འགྲོ་རྒྱུ་དེ་ང་ཆོས་སྒྲུབ་འདོད་ཡོད་ན་ཡང། ཆོས་ཀྱི་མཐུན་རྐྱེན་མཐོང་ནས་འོང་དགོས་རེད་དེ་འོང་དགོས་སངས་རྒྱས་ཀྱི་བསྟན་པ་འོང་དགོས། དེ་སྟོན་མཁན་གྱི་དགེ་བའི་བཤེས་གཉེན་འོང་དགོས། བཤད་སྒྲུབ་ཀྱི་འཆད་ཉན་འོང་དགོས། དེ་འདྲའི་རིགས་ལོ་ཉེས་ཀྱི་མེད་ན་ང་ལ་ཡོན་ཏན་དེ་མ་ཚང་རེད། ང་ཚོ་ད་ལྟ་དེ་ལྟ་བུ་མ་ཡིན་པར། མི་ཁོམ་པ་བརྒྱད་དང་བྲལ། སངས་རྒྱས་ཀྱི་བསྟན་པ་ཡོད་དེ་སྟོན་མཁན་གྱི་དགེ་བའི་བཤེས་གཉེན་ཡོད་བཤད་སྒྲུབ་ཀྱི་འཆད་ཉན་ཡོད། མི་ཉིད་དབུས་སྐྱེས་དབང་པོ་ཚང་ལས་མཐའ་མ་ལོག་གནས་ལ་དད་སངས་རྒྱས་བྱོན་དང་དམ་ཆོས་གསུངས་བསྟན་པ་གནས་དང་དེ་རྗེས་འཇུག། རང་འབྱོར་ལྔ་དང་གཞན་འབྱོར་ལྔ་བརྩི་འཇུག་གི། དེ་རེ་རེ་བཞིན་བརྩི་མི་དགོས་ཀྱི། དེ་འདྲ་བའི་དུས་སྐབས་དེ་ལ་ད་ངས་ཆོས་སྒྲུབ་རྒྱུ་ཡིན་འོ་ལེ་ཆོས་ནི་འདུག་སྟེ། སྟོན་མཁན་གྱི་དགེ་བའི་བཤེས་གཉེན་ཡོད། ང་རིག་ཅེས་ན་དགེ་སྡིག་གི་བླང་དོར་གྱི་གནས་ཤེས། དེ་ཤེས་པའི་དུས་སྐབས་དེ་ལ། འོ་ལེ། སྦྲང་བུ་ཤ་སྦྲང་བུང་བ་དང་དེ་བཞིན་སྲིན་བུར་གང་གྱུར་པ་དེས་ཀྱང་བརྩོན་པའི་སྟོབས་བསྐྱེད་ན་བྱང་ཆུབ་ཐོབ་དཀའ་བླ་མེད་འཐོབ་འཐོབ་ཀྱི་རེད་ཅེས་གསུངས་པ་ལྟར། དེ་བཞིན་དུ་སྦྲང་བུ་དང་ཤ་སྦྲང་དང་བུང་བ་ལ་སོགས་པ་དེ་ཚོ་རྣམས་བཀྲེས་ལྟོགས་ཀྱི་སྡུག་བསྔལ་ཡོད། ཚ་གྲང་གི་སྡུག་བསྔལ་ཡོད། དགྲ་གཉེན་གྱི་བསམ་པ་ཡོད། དཔེར་ན་འབུ་གྲོག་མ་ལ་ལྟོས་ཏེ།

དེ་ནས་རྒྱལ་བའི་གསུང་རབ་ཀྱི་གཞུང་ལུགས་ལ་གོ་བ་རྒྱག། ལུང་སྟོན། རིགས་པས་བགྲོས། གོ་བ་ཅིག་བློ་དེར་གསལ་ལ་ཕན་པ་རྡོག་པོ་ཁས་མེད་མ། དཔེར་ན་མཚན་ཉིད་པའི་དཔེ་ཆ་བལྟས་པ་དང་གཅིག་པ་རེད། འོ་ལེ། ཅི་རེད། ངས་དེ་གོ་བ་བཏབ་ལེ་མེད་ཨ། ལ་ལ་དེ་འདི་རེད་ཨ་ང་རེད་འབར་རྫོགས་ལེ་མེད་ཨ་འོ། མཚན་ཉིད་པའི་དཔྱད་བཟོ་རེད།

ལས། དེའི་ཁྲོད་དུ་ཤེས་པ་གཙོ་བོ་སུ་མ་གཏོགས་པའི་རང་རྒྱུད་ཀྱི་རང་སེམས་ཀྱི་ལུས་ངག་ཡིད་གསུམ་གྱི་ཚུལ་སྐོར་ལ་རྩོད་པ་རྒྱག་མི་ཐུབ་སྟེ་དཀའ་མོ་ཡིན་གྱི་རེད། ལས། རེ་བ་དེ། འོ་དེ་ངས་མཚན་ཉིད་པ་ལ་འོ་དམོད་པ་བྱས་ལེ་མེད་ཨ། དེ་ངའི་མ་ལུས་ལས། རྩོད་པ་བརྒྱབ་ན་རང་རྒྱུད་ཀྱི་ཉོན་མོངས་དུག་གསུམ་གྱི་སེམས་དེ་ལ་རྩོད་པ་རྒྱག་དགོས། དེ་རྩོད་པ་རྒྱག་ཟིན་དུས་ཕན་ཐོགས་ཡོད་རེད།

ཨོ་ལེ། ད་རེས་སངས་རྒྱས་ཀྱི་བཀའ་དྲིན་ལ་བརྟེན་ནས་དལ་བ་བརྒྱད་དང་འབྱོར་བ་བཅུ་ཚང་ཆོས་ཀྱི་ཆ་རྐྱེན་ནི་འཛོམས་ང་ཆོས་སྒྲུབ་པ་གི་དུས་སྐབས་ནི་ཡོད་དེའི་དུས་སྐབས་དེ་ལ་ངས་སངས་རྒྱས་ཀྱི་གོ་འཕང་འམ་སྙིགས་དུས་ཀྱི་ཚེ་ཐུང་གཅིག་པོ་འདི་ཉིད་ལ་སངས་རྒྱས་ཀྱི་གོ་འཕང་ཐོབ་པ་དེ་ངས་བྱེད་དགོས་སྙམ་པའི་བསམ་པ་བཅོས། བསམ་པ་བཅོས་འདི་ཐོག་མཐའ་གཉིས་ལ་བྱ་བ་གཉིས། ཉེ་འགྲོ་མཚན་མོ་ལན་བསམ་དུ་ཕུང་པོ་དང་བམ་བཟང་བཞག་ཕྱིར་བརྒྱ་སྟོང་བྱང་ཆུབ་སེམས་དཔའ་ནས་སྟོང་ལྷག་མ་དེ་བཞི་བཞག་གསུང་སྤྱོད་འཇུག་ཆེན་མོ་རྣམས་བཤད་ལས་དང། གཅིག་ནས་དེ་དང། གཉིས་ནས་རྒྱལ་བ་གཞན་ཀུན་ཆུ་ལྷའི་གཞི་མདུན་ན་འདྲ་བས་ཅི་ནས་ཟད་པར་འགྱུར་བ་ནི་བྱང་ཆུབ་སེམས་ཀྱི་རྒྱུན་སེམས་རྟག་པར་ཡང་འདྲ་བས་འཛིན་པའི་མི་གཞི་ཐལ་བར་འགྱུར་བ་ལྟར་རིག་པ། དེ་གཉིས་རིག་པ། རྩལ་མེད་ཤེས་བྱ་ན།

དེ་ཡིན་དུ་དལ་འབྱོར་གྱི་ལུས་རྟེན་འདི་ཐོབ་ཀྱི་དུས་སྐབས་དེ་ལ་ཐོག་མཐའ་གཉིས་ལ་བྱ་བ་གཉིས། ནངས་སྔ་ཡར་ལངས་དུས་ང་དོ་དགོང་མ་ཤི་བ་དེ་དཀོན་མཆོག་གི་བཀའ་དྲིན་གྱིས་ཡག་པོ་རེད་གསུངས། ངས་དེ་རིང་ཉི་མ་གང་པོ་དེ་ལ་ཁ་སང་གི་བྱ་བ་མི་དགེ་བ་དེ་ལ་དུག་ཁོང་དུ་སོང་བ་ལྟ་བུའི་འགྱོད་སེམས་སྐྱེས་པའི་སྒོ་ནས་ངས་དེ་རིང། ཨོ་ལེ། དེ་ལས་ལྡོག་སྟེ་ངས་དགེ་བའི་བྱ་བ་ལ་བཀོལ་གྱི་ཡིན་སྙམ་པའི་དང་པོ་ཀུན་སློང་གཅིག་བྱུང། དེ་ཤེལ་སྒོ་སྤྲིན་འདྲ་ཞིག་རེད་གསུངས་ཨ་མདའ་དང་པོ་དེ་འཕེན་པ་དེ་གཏོང།

དེར་ཐོག་མཐའ་གཉིས་ལ་བྱ་བ་གཉིས་སྤྲོ་བསྡུ་དགོས། དེར་ནངས་དུ་ཀུན་སློང་བཅོས་པ། དགོང་ཀ་ལ་དེར་གཉེན་པོ་སྟོབས་བཞི་གི་སྒོ་ནས་བཤགས་སྡོམ་བྱེད་པ། དེར་པ། དེར་དེར་པ། གཉིས་ཀྱིས་ངས་བླ་མ་མཆོད་པ་འདོན་འདོད་པས་དེ་འདུག་ངས་ད་ནངས་སྔ་དྲོ། ཨོ་ལེ། སྣོད་བཅུད་ཀྱི་རི་ར་བ་ཁང་ཁྱིམ་ལ་སོགས་པ་ཐ་མལ་གྱི་སྣང་ཞེན་དང་སྣང་ཞེན་གྱི་བསམ་པ་འདི་དག། ངས་དེ་དག་པའི་སྣང་བ་ལ་ཤར་ཐུབ་མ་སོང། ངས་དེང་རབས་དགེ་བའི་བཤེས་གཉེན་གྱི་བཀའ་དྲིན་དང་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་ཤེས་ནས། ཐ་མལ་གྱི་སྣང་ཞེན་དེ་བཀག་སྟེ། འོ་ལེ། དེ་ནས་ཟུང་འཇུག་གི་སྐུ་བསྒྲུབ་པའི་བསྒྲུབ་གཞི། ལྷག་ཏུ་ཤིན་ཏུ་ཕྲ་བའི་རླུང་སེམས་དེ། སྦྱང་གཞི་ཤེས་པའི་སྒོ་ནས་སྦྱོང་བྱེད། བླ་མའི་རྣལ་འབྱོར་ལ་བསླབ་པར་བྱའོ་སྙམ་པའི་འཕེན་པ་བཏང། དེ་ལྟར་ན་ཉམས་སུ་ཡོད་དེ། ཨ། རི་བོ་དགེ་ལུགས་ཀྱི་གྲྭ་པ་ཡིན་ཚུལ་དུ་ད་ལོས་ཡིན་གསང་སང་འདྲ་ཞིག་ཡོད་རེད་དེ་མེད་ཅན་ཟེར་གི་དེ་ནས། འོ་ལེ། ཁྱེད་ཕན་ལས་མ་རེད།

ཨོ་ལེ། ལྷ་ཡུལ། ཨོ་ལེ། ལྷ་མ་ཡིན་གྱི་ལུས་ཡུལ། ཨོ་ལེ། གཟུགས་ཁམས་ཀྱི་ཡུལ་དུ་སོགས་ལ། ཆོས་ཀྱི་སྒྲ་མེད། ཨོ་ལེ། བྱང་སྒྲ་མི་སྙན་པ་ལ་སྐྱེ་བ་བླངས་ན་ཡང་ཆོས་མེད། ཆོས་ཀྱི་སྒྲ་མེད། གླིང་གསུམ་གྱི་ནང་ནས་ཀྱང། ཨོ་ལེ། འཛམ་བུའི་གླིང་འདིར། མངལ་སྐྱེས་ཁམས་དྲུག་ལྡན་དུ་སྐྱེ་བ་ལེན་ཙ་དུས་དེ། ཨོ་ལེ། ཆོས་སྒྲུབ་ཀྱི་སྐལ་བ་དང་ལྡན་ཞིང། ཨོ་ལེ། སངས་རྒྱས་ཀྱི་བསྟན་པ་ཡོད་པས་ཀྱི་དེ་ནི་འཛམ་བུའི་གླིང་གི། ལུས་རྟེན་ཅིག། དེའི་ནང་ནས་ཀྱང་དེ་ལ། ཨོ་ལེ། དེ་ནི་གཅེར་དུ་བཀུར་བ། ཨོ་ལེ། དེ་ནས། འཛམ་བུའི་གླིང་གི་ལུས་རྟེན་ནང་ནས་ཀྱང་མངལ་སྐྱེས་ཁམས་དྲུག་ལྡན་གྱི། མི་ལུས་ཐོབ། ཨོ་ལེ། དེ་ཡིན་གྱི། དེ་ལྟ་བུ་ཐོབ་པ་དེ་རྩེ་རིག་བསྡད་ཀྱི་ན། ཨོ་ལེ། མི་ཁོམ་གནས་བརྒྱད་ཀྱི་སྨག་རུམ་མུན་པའི་ཀློང། དལ་བརྒྱད་འབྱོར་བཅུ་ཡི་གློག་འོད་ཐེངས་གཅིག་འཁྱུག། སླར་ཡང་ངན་སོང་གི་མུན་པའི་ཀློང་དཀྱིལ་དུ།